འདས་པའི་ཟླ་བ་མང་པོའི་རིང་ལ་རྩོད་པ་དང་གྲོས་འདྲི་དྲག་པོ་གནང་པའི་མཐར་གཟའ་མིག་དམར་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་གཉིས་པའི་ཕྱི་ཚེས་བཅུ་གསུམ་གྱི་ཐོ་རངས་ཤིག་ལ། མཚན་གང་ཞིག་རྩོད་པ་དང་གྲོས་འདྲི་མུ་མཐུད་པའི་མཐར་ཨ་རིའི་གྲོས་ཚོགས་གོང་མས་མང་མོས་དང་རྒྱབ་སྐྱོར་གནང་པ་བྱུང་བ་དང། དེ་ལྟར་ལ་ཨ་རིའི་ལས་ཐོག་སྲིད་འཛིན Biden གྱིས་དགའ་བ་ཆེན་པོས་བསྔགས་བརྗོད་གནང་པ་དང་སྦྲགས། ཁྲིམས་འཆར་དེ་ཨ་རིའི་ཁྲིམས་ལ་གཏན་འབེབས་གནང་རྒྱུའི་སྲིད་འཛིན་གྱི་མཚན་རྟགས་མྱུར་དུ་བསྐྱོན་རྒྱུ་ཡོང་བ་བཟོ་རྒྱུར་ཨ་རིའི་གྲོས་ཚོགས་འོག་མས་ཁྲིམས་འཆར་དེ་ལ་མྱུར་དུ་མང་མོས་དང་རྒྱབ་སྐྱོར་གནང་ཚར་དགོས་པ་སྐུལ་མ་ཡང་བསྐྱར་གཟའ་མིག་དམར་གྱི་ཉིན་སྤེལ་གནང་སོང། འོན་ཀྱང་ཁྲིམས་འཆར་དེ་ལ་ཨ་རིའི་གྲོས་ཚོགས་འོག་མས་མང་མོས་གནང་བ་ཞིག་བྱུང་ཡོང་མི་ཡོང་ད་ལྟའི་ཆར་ཐེ་ཚོམ་ཆེན་པོ་ཆགས་འདུག། གང་ཡིན་ཞུས་ན་ཨ་རིའི་གྲོས་ཚོགས་འོག་མ་རུ་དེང་སང་འཐུས་མི་ཉིས་བརྒྱ་བཅུ་གཉིས་ནི་ལས་ཐོག་སྲིད་འཛིན Joe Biden གྱི་ཚོགས་པ Democrat འམ་མང་གཙོ་ཚོགས་པའི་ཁོངས་མི་ཡིན་པ་དང་ཉིས་བརྒྱ་བཅུ་དགུ་ནི་ཁ་གཏད་ཚོགས་པ Republican འམ་སྤྱི་མཐུན་ཚོགས་པའི་ཁོངས་མི་བྱས་ནས་གྲོས་ཚོགས་འོག་མར་སྤྱི་མཐུན་ཚོགས་པའི་ཁོངས་མི་ཕྲན་བུ་ཅུང་ཟད་ཞིག་གིས་མང་བ་ཡོད་པ་དང་དེ་དག་ནས་སྲིད་འཛིན་ཟུར་པ Donald Trump གྱི་ཕྱོགས་གཏོགས་ཡིན་མཁན་མང་པོ་ཞིག་གིས་ཁྲིམས་འཆར་འདི་ལ་སྔ་ས་ནས་ངོ་རྒོལ་དགག་བྱ་གནང་པ་ཞིག་ཡིན་པ་མ་ཚད། Trump གྱི་ཕྱོགས་སྒྲིག་ཡིན་མཁན་གྱི་གྲོས་ཚོགས་འོག་མའི་ལས་ཐོག་ཚོགས་གཙོ Mike Johnson གྱིས་གཟའ་ཟླ་བའི་ཉིན་གསུངས་ཡོད་པ་ཞིག་ལ། ཁྲིམས་འཆར་དེ་ལ་གྲོས་ཚོགས་འོག་མས་མང་མོས་དང་རྒྱབ་སྐྱོར་གནང་ཡག་ཕར་བཞག་མང་མོས་དང་རྒྱབ་སྐྱོར་གནང་དང་མ་གནང་ཐག་བཅད་རྒྱུའི་བགྲོ་གླེང་ཁོ་རང་བཀག་རྒྱུར་ཁྲིམས་འཆར་དེ་གྲོས་ཚོགས་འོག་མའི་ནང་ལ་བཏང་གནང་གི་མེད་ཞེས་ཁོང་གིས་གསུངས་པ་དེ་འདྲ་བྱུང་འདུག། གཟའ་མིག་དམར་གྱི་ཉིན་ཨ་རིའི་སྲིད་འཛིན Biden གྱིས་ཨ་རིའི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson ལ་བསྐུལ་མ་ཞིག་ཡོངས་གྲགས་ལ་གནང་བ་ཞིག་ལ།
གྲོས་ཚོགས་འོག་མའི་ནང་གི་ཐལ་ཆ་ཆེ་ཤོས་ཉུང་ཤས་ཀྱིས་ཁྲིམས་འཆར་འདི་ལ་གྲོས་ཚོགས་འོག་མས་དགག་བྱ་གནང་ཡ་ཡིན་ནའི་བཀག་མ་བཅུག་པར་གྲོས་ཚོགས་འོག་མའི་འཐུས་མི་ཆ་ཚང་གི་དགོངས་པ་གསུང་འཇུག་རོགས་གྲོས་ཚོགས་འོག་མའི་ཚོགས་གཙོ་ལ་ངས་བསྐུལ་མ་ཞུ་གི་ཡོད་སོགས་གསུང་གནང་སོང། ཨ་རི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད Chuck Schumer གྱིས་ཁྲིམས་འཆར་དེ་ནི་ཨ་རི་རང་གི་རྒྱལ་ཁབ་ཀྱི་བདེ་འཇགས་ལ་མཇུག་འབྲས་ཅི་ཆེའི་ཁྲིམས་འཆར་ཞིག་ཡིན་པ་མ་ཚད་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཚོ་དང་མང་གཙོའི་རིང་ལུགས་ཀྱི་བདེ་འཇགས་ཐད་མཇུག་འབྲས་ཆེ་བའི་ཁྲིམས་འཆར་ཞིག་ཡིན་པས། ཤུགས་རྐྱེན་དང་མཇུག་འབྲས་ཆེ་བའི་ལོ་རྒྱུས་རང་བཞིན་གྱི་ཁྲིམས་འཆར་ཞིག་ཡིན་པ་དང་གྲོས་ཚོགས་གོང་མར་ཨ་རིའི་ཁ་གཏད་སྲིད་དོན་ཚོགས་པ་གཉིས་ཀ་ཡིས་ཟུང་འབྲེལ་གྱི་རྒྱབ་སྐྱོར་གནང་དུས་གྲོས་ཚོགས་འོག་མས་དེ་མཚུངས་གནང་རྒྱུའི་ཁྲིམས་འཆར་ཞིག་ཡིན་པ་སོགས་གསུངས་བཞག། ཡིན་ནའི་ཨ་རིའི་ད་ལྟའི་ཁ་གཏད་སྲིད་དོན་ཚོགས་པ་སྤྱི་མཐུན་ཚོགས་པའི་ཁོངས་མི་ཡིན་མཁན་གྱི་གྲོས་ཚོགས་འོག་མའི་ཚོགས་གཙོ Mike Johnson གྱིས་གཟའ་ཟླ་བར་གསུངས་པ་ཞིག་ལ། ཨ་རིས་འཛམ་བུ་གླིང་འདིའི་ཕྱི་རྒྱལ་རྒྱལ་ཁབ་ཚོ་ལ་རོགས་རམ་སྣོན་སྤེལ་བཏང་སྟངས་ཀྱི་གོང་ལ་སྔོན་ལ་སོ་སོའི་ཨ་རིའི་ས་མཚམས་བཙན་པོ་དང་བརྟན་པོ་བཟོ་རྒྱུར་འགྲོ་སོང་གཏང་དགོས་པ་དང། ཨ་རིའི་ས་མཚམས་བཙན་པོ་བཟོ་རྒྱུའི་འགྲོ་གྲོན་དང་ཁྲིམས་འཆར་གཏན་འབེབས་བྱ་རྒྱུ་ནི་ཨ་རིའི་རྒྱལ་ཁབ་ཀྱི་ལས་དོན་ད་ལྟ་འགངས་ཆེ་ཤོས་རེད་སོགས་གསུངས་ནས། ཡུཀ་རེན་དང་ཨི་ཟི་རེལ་ཐའེ་ཝན་སོགས་ལ་ཨ་རིའི་རོགས་རམ་གསར་པའི་ཁྲིམས་འཆར་དེ་ལ་བཀག་འགོག་གནང་སྲིད་པའི་བརྡ་རྟགས་དེ་འདྲ་བསྟན་འདུག་གྲོས་ཚོགས་གོང་མས་གཟའ་མིག་དམར་གྱི་ཐོ་རངས་མང་མོས་གནང་པའི་ཁྲིམས་འཆར་དེའི་ནང་ལ་ཡུཀ་རེན་གྱིས་སོ་སོ་ཨུ་རུ་སུ་ལས་སྲུང་སྐྱོབ་བྱ་དོན་ལ་ཡུཀ་རེན་ལ་ཨ་སྒོར་དུང་ཕྱུར་དྲུག་བརྒྱ་ཙམ་མ་གནས་ཀྱི་རོགས་རམ་གནང་རྒྱུ་དང་དེའི་ནང་ལ་ཡུཀ་རེན་གྱི་གོ་ལག་ཆ་ཉོ་རྒྱུར་ཨ་སྒོར་དུང་ཕྱུར་བརྒྱ་དང་བཞི་བཅུ་ཙམ་དང་དམག་མི་ལ་སྦྱོང་བརྡར་དང་གསང་བའི་ལས་དོན་དང་དམག་དོན་གཞན་གྱི་སླད་དུ་ཨ་སྒོར་དུང་ཕྱུར་བརྒྱ་དང་ལྔ་བཅུ་མ་ཟིན་ཙམ་དང། ཡུཀ་རེན་གྱི་གཞུང་གི་སྒྲིག་འཛུགས་དེ་རང་མུ་མཐུད་རྒྱུར་ཨ་སྒོར་དུང་ཕྱུར་བརྒྱད་ཅུ་ཙམ་གྱི་རོགས་རམ་སོགས་པ་དང་གཞན་དག་གནང་འཆར་ཡོད་པ་རེད་འདུག་ཨིས་རལ་ལ་ཨ་རིས་ཞི་དྲག་གཉིས་ཀའི་རོགས་རམ་དང་དེ་ཁུལ་གྱི་ཉེ་ཁུལ་དུ་ཨ་རིའི་དམག་དོན་སོགས་བཅས་ལ་ཁྱོན་ཨ་སྒོར་དུང་ཕྱུར་བརྒྱ་དང་བཞི་བཅུ་ཞེ་གཅིག་ཙམ་དང་གྷ་ཛ་དང West Bank རུ Palestine གྱི་མི་དམངས་ལ་མི་སྤྱོད་རོགས་རམ་གྱི་སླད་དུ་ཨ་སྒོར་དུང་ཕྱུར་དགུ་བཅུ་གོ་གཉིས་ཙམ་དང། རྒྱ་ནག་གི་དྲག་ཤུལ་དང་ཧམ་པ་ཞུམ་དོན་ལ Taiwan ལ་གོ་མཚོན་ལག་ཆའི་ཐད་ཨ་སྒོར་དུང་ཕྱུར་བཅུ་དགུ་ཙམ་དང། རྒྱ་གར་རྒྱ་མཚོ་དང་ཞི་བདེ་རྒྱ་མཚོའི་ཁུལ་སོགས་ཀྱི་ཨ་རིའི་རོགས་པོ་གཞན་དག Australia དང་དབྱིན་ཇི་སོགས་དང་ལྷན་དུ་ཆུ་འོག་གི་དམག་གྲུ་བཟོ་འདོན་སོགས་པའི་སླད་དུ་ཨ་སྒོར་དུང་ཕྱུར་སུམ་ཅུ་སོ་གསུམ་ཙམ་གཏང་རྒྱུ་སོགས་པའི་འཆར